ལགས་སོ་ཏུམ་ཏིས་ལགས་ད་ཐོག་མར་ངས་གསན་མཁན་རྣམ་པ་ཚོ་ལ་འདི་གཅིག་ཞུས་ན་བསམ་བྱུང་པ་ཀི་སི་ཐན་ནང་ལ་དེང་སང་རྙོག་ཟིང་ཆེན་པོ་གཅིག་ལངས་བསྡད་ཡོད་རེད་ཨ་ནི་འདི་རྙོག་ཟིང་འདི་གི་མཇུག་འབྲས་དེ་ག་རེ་ཡོང་མིན་ད་དཔེར་དེ་ཉིན་མ་ཉིན་མ་ཆུ་ཚོད་ཆུ་ཚོད་ནས་འགྱུར་བ་འགྲོ་སྲིད་པ་ཡིན་ཙང་ད་ལྟའི་ཆབ་སྲིད་རྙོག་དྲ་དེའི་སྐོར་ལ་ང་ཚོས་ཀྱིས་གླེང་སློང་མ་བྱས་པར་བྱས་རྒྱལ་ཁབ་ཁོ་རང་གི་ཨ་ནི་ངོ་སྤྲོད་དང་རྒྱབ་ལྗོངས་ལོ་རྒྱུས་ཀྱི་གནས་ཚུལ་དེ་ཚོ་ཨ་ནི་གསན་མཁན་རྣམ་པ་ཚོ་ལ་སྙན་སེང་ཞུ་གི་ཡིན། དེ་དང་ཆབས་ཅིག་ཨ་ནི་ངས་དེ་རིང་འདི་མར་སྐད་ཆ་བཤད་པའི་སྐབས་ལ་ང་ཚོས་ད་ལྟ་ཁ་ཆེ་ཆོས་ཁ་ཆེ་ཆོས་ཟེར་གྱི་ཡོད་པ་རེད་དེའི་ཚབ་ལ་ཨི་སི་ལམ་དང་ཨ་ནི་དེའི་ཆོས་འབྲངས་པ་རྗེས་འབྲངས་པ་ཚོ་ལ་མུ་སི་ལིམ་ཟེར་ལབ་ཀྱི་ཡིན་གང་ཡིན་ཟེར་ན་ཨ་ཁ་ཆེ་ཟེར་ལབ་བསྡད་པ་ཡིན་ན་ང་ཚོའི་ནང་པའི་ཆོས་དང་དེ་ག་ནང་བཞིན་ང་ཚོའི་རྒྱལ་རབས་ལོ་རྒྱུས་ནང་ལ་གནས་ཚུལ་མང་པོ་ཅིག་འགྲེལ་བཤད་བྱེད་མ་ཐུབ་པ་དེ་འདྲ་ཆགས་ཀྱི་ཡོད་ས་རེད་གང་ཡིན་ཟེར་ན། ཁ་ཆེ་ཕ་ལུའི་ད་བསླབ་བྱ་ཟེར་ཅིག་ཡོད་པ་འདི་ལ་མི་མང་པོ་ཅིག་གིས་ཨ་ནི་འདི་མུ་སི་ལིམ་ཡིན་ཤག་ཤག་བྱེད་ཀྱི་འདུག་ག། དེ་ག་ནང་བཞིན་སྔོན་མ་ཁ་ཆེ

རྩ་བ་རང་ནས་མ་འགྲིག་པ་ཆགས་ཀྱི་ཡོད་པ་རེད། དེ་དུས་རབས་བཅུ་གསུམ་པའི་སྔོན་ལ Kashmir Valley དེ་ཀ་ཤི་མིར་ལུང་གཤོངས་དེ་ལ་བོད་པའི་སྐད་ནང་ལ་ཁ་ཆེ་ཁ་ཆེ་ཡུལ་ཟེར་གྱི་འདུག་ག། འདི་འདྲ་ཡིན་ཙང་ངས་དེ་རིང་འདི་མར་བཤད་པའི་སྐབས་ལ་ཨ་ལ་དང Mohammed གྱི་རྗེས་འབྲངས་པ་ཚོ་ལ་མུ་སི་ལིམ་བྱས་ཨ་ནི་དེའི་ཆོས་དེ་ལ་ཨི་སི་ལམ་ཟེར་ཞུ་གི་ཡིན། ཏག་ཏག་རེད། ད་ད་ལྟ་པ་ཀི་སི་ཐན་གྱི་རྒྱལ་ཁབ་ཀྱི་ངོ་སྤྲོད་ཞུ་ཡས་ལ་རྒྱལ་ཁབ་དེ་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལོ་ལ་ཨ་ནི་དབྱིན་ཇིའི་འོག་ནས་རང་བཙན་ཐོབ་བྱས་ནས་སྐབས་དེ་དུས་རྒྱ་གར་གྱི་མངའ་ཁོངས་ལ་བསྡད་ཀྱི་མེད་ཟེར་ང་ཚོ་ཟུར་དུ་རྒྱལ་ཁབ་ཅིག་ད་ཨི་སི་ལམ་གྱི་རྒྱལ་ཁབ་ཅིག་དགོས་འདུག་ཟེར་བྱས་ནས་འབོད་སྐུལ་བཏོན་པ་ཡིན་ཙང་ཨ་ནི་རྒྱལ་ཁབ་དེ་ཆགས་པ་ཅིག་རེད། ད་བར་དུ་ད་རང་བཙན་ཆགས་བྱས་ནས་ལོ་བདུན་ཅུ་དོན་ལྔ་ལོན་གྱི་ཡོད་ས་རེད། རྒྱལ་ཁབ་དེ་གའི་ཨ་ནི་རྒྱ་ཁྱོན་ཀི་ལོ་མི་ཊར་གྲུ་བཞི་མ་འབུམ་དགུ་མན་ཙམ་ཅིག་ཆགས་ཀྱི་འདུག་ཨ་ནི་མི་འབོར་ས་ཡ་ཉིས་བརྒྱ་ལྔ་བཅུ་ཐམ་པ་མན་ཙམ་ཅིག་ཆགས་བྱས་ནས་གང་ལྟར་འཛམ་གླིང་ནང་ལ་མི་འབོར་ཆེ་ཤོས་ལྔ་པ་དེ་ཆགས་ཀྱི་འདུག་ཨ་ནི། རྒྱལ་ཁབ་དེ་གི་རྒྱལ་ས་དེ་ཨིསི་ལཱ་མཱ་བཱད་བྱས་ཡིན་ནའང་གྲོང་ཁྱེར་ཆེ་བ་དེ་ཚོ་ཨ་ནི་ཁ་ར་ཅི་དང་ལཱ་ཧོར་ཟེར་དེ་ཚོ་ཆགས་ཡོད་ས་རེད། གསན་མཁན་རྣམ་པའི་ད་མིག་ལམ་ནང་ལ་ཡོང་བའི་ཆེད་དུ་པཱ་ཀི་སི་ཐན་གྱི་ཁྱིམ་མཚེས་དེ་ཚོ་ག་རེ་ག་རེ་ཆགས་པ་རེད་ཟེར་ན། ཤར་དང་ལྷོ་ཕྱོགས་སུ་རྒྱ་གར་བྱས། ཨ་ནི་ནུབ་བྱང་ངོས་སུ་ཨབ་གྷ་ནི་སི་ཐན་བྱས། ལྷོ་ནུབ་ཏུ་ཨི་རན། བྱང་ཕྱོགས་ལ་ཨ་ནི་རྒྱ་ནག་གི་བཙན་འོག་ཏུ་ཡོད་པའི་ད་ལྟ་ཤར་ཏུར་ཀི་སི་ཐན་ཟེར་ན་རེད་ཡང་རྒྱ་སྐད་ནང་ལ་ཤིན་ཅང་ཤིན་ཅང་ཟེར་འདུག་ཨོ་འདི་ཐུག་པ་རེད། ཁ་ར་ཀོ་རམ་རི་རྒྱུད་ཀྱི་བརྒྱུད་བྱས་ནས་ཡར་འགྲོ་ས་འདི། ལྷོ་ཕྱོགས་ལ་ཨ་ནི Arabian།

ག་རེ་ལ་ཐུག་བསྡད་ཡོད་ན། ལགས་སོ་ད་འདི་ཉམས་ཞིབ་པ་ཚོ་གི་འགྲེལ་བཤད་བྱས་ནང་བཞིན་ཨ་ནི་ངས་མར་བཤད་པ་ཡིན་ན། ཉམས་ཞིབ་པ་ཕལ་ཆེ་བས་འདི་ཟེར་གྱི་འདུག་ག་པ་ཀི་སི་ཐན་ལ་བརྟན་བརླིང་མེད་པ་དང་རྙོག་ཟིང་ག་དུས་ན་ཡོང་བསྡད་དེ་རྒྱུ་མཚན་དེ། དང་པོ་རྒྱལ་ཁབ་དེ་བཙུགས་དུས་ཁོ་རང་དེ་འཆར་གཞི་ཡག་པོ་བྱུང་ཡོད་མ་རེད། Muslim། མི་ལ་ཨ་ནི་རྒྱལ་ཁབ་ཟུར་དུ་ཅིག་དགོས་ཡོད་ལབ་པ་མ་གཏོགས་རྒྱལ་ཁབ་ཀྱི་སྐྱོང་སྟངས་ག་འདྲས་སྐྱོང་གི་ཡིན་པ་ཕ་གའི་ད་ས་ཁུལ་མང་པོ་ཡོད་རེད་མི་རིགས་མང་པོ་ཡོད་རེད་དེ་ཚོ་རུབ་རུབ་ག་འདྲས་བཟོ་གི་ཡིན་པ་དེ་ཚོ་ཆ་རྒྱུས་མ་ལོངས་པ་བྱས་བྱས་ནས། འདི་གི་རྐྱེན་པས་རེད་ཟེར་གྱི་འདུག་དང་པོ་འཆར་གཞི་ཡག་པོ་ཅིག་བཏིང་མ་ཐུབ་པའི་རྒྱུ་མཚན་འདི། རྒྱ་གར་གྱི་ད་ལྟ་ལྷོ་ཨེ་ཤི་ཡ་གི་མངའ་ཁུལ་མང་ཆེ་བ་དེ་སྔ་དབྱིན་ཇིའི་མངའ་འོག་ལ་ཚུད་ཨ་ནི་ལོ་ཉིས་བརྒྱ་ཐམ་པ་ག་ཚོད་རིང་དབྱིན་ཇིའི་མངའ་འོག་ལ་བསྡད་ཨ་ནི་རིམ་པས་ད་རང་དབང་འཐབ་རྩོད་བྱས་བྱས་ནས། ཨ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གྲངས་ནས་བྱས་ནས་ད་དབང་ཆ་རྩིས་སྤྲོད་བྱེད་ཡག་གི་འཆར་གཞི་བཏིང་པའི་སྐབས་ལ་ཨ་ནི་རྒྱ་གར་ནང་ལ་ཡོད་པའི་ཨི་སི་ལམ་ཆོས་ལུགས་ཀྱི་རྗེས་འབྲང་པ་དེ་ཚོ་གིས་ང་ཚོ་ཨ་ནི་རྒྱ་གར་ཧིན་རྡུ་མཉམ་དུ་བསྡད་ན་འགྲིག་གི་མི་འདུག་ང་ཚོ་ཨ་ནི་མུ་སི་ལིམ་ཚོ་ལ། ཟུར་དུ་རྒྱལ་ཁབ་ཅིག་དགོས་ཡོད་ཟེར་བྱས་ནས་རྩོད་ལེན་བྱས་བྱས་ནས། རྩོད་ལེན་བྱེད་མཁན་གྱི་འགོ་ཁྲིད་མཁན་ཚོ་ཡོད་རེད་པ་དེ་ཚོ་མང་ཆེ་རྒྱ་གར་ནང་ལ་སྐྱེས་རྒྱ་གར་ནང་ལ་འཚར་ལོངས་བྱས་ཨ་ནི་རྒྱ་གར་ནང་ལ་སློབ་སྦྱོང་བྱས། ཕྱིས་སུ་དབྱིན་ཡུལ་ལ་སློབ་སྦྱོང་བྱས་པ་འདི་འདྲ་ཆགས་ཀྱི་འདུག་དཔེར་ན་འགོ་ཁྲིད་གཙོ་བོ་དེ Mohammad Ali Jinnah ཟེར་དེ་ད་ཡོངས་གྲགས Pakistan གྱི་མེས་པོ་རང་བཙན་རྩོད་ལེན་བྱེད་མཁན་གྱི་མེས་པོ་ཟེར་ཅིག་ཆགས་ཡོད་རེད་པ། ཁོ་རང་ད་ལྟ་རྒྱ་གར་གྱི་ད་ལྟའི་རྒྱ་གར་གྱི་མུམ་བཱི་གྲོང་ཁྱེར་ནང་ལ་སྐྱེས། མུམ་བཱི་གྲོང་ཁྱེར་ནང་ལ་འཚར་ལོངས་བྱུང་དེ་འདྲ་གི་མི་རེད་འདུག་ག། ཁོ་ཚོ་གི་ཨ་ནི་ཁོ་རང་གི་ཕྱག་རོགས་ཅིག་ཡོད་རེད་གཞན་དག་ཅིག་ད་པ་ཀི་སི་ཐན་གྱི་ཡང་སྲིད་བློན་དང་པོ་དེ་ལི་ཡ་ཀཏ་ཨ་ལི་ཁཱན་ཟེར་ཅིག་བྱུང་འདུག་ཁོ་རང་གཉིས་ཆ་རྒྱ་གར་ལ་འཚར་ལོངས་བྱས་རྒྱ་གར་ལ་སྐྱེས་དེ་འདྲ་གི་ཡིན་ཙང། ད་ཕ་གིར་དབྱིན་ཇི་གཞུང་དང་མཉམ་དུ་སྐད་བཤད་བྱས་བྱས་ནས་ང་ཚོ་ལ་ཨ་ནེ། མུ་སི་ལིམ་ཚོ་ལ་ཟུར་དུ་རྒྱལ་ཁབ་ཅིག་དགོས་ཡོད་ཟེར་བ་མ་གཏོགས། ཕ་གིར་ལུང་པའི་གི་གནས་སྟངས་དེ་ག་འདྲ་ཡོད་མེད་ད་ཅི་ངས་གོང་དུ་ཞུས་སོང་ན་ཕ་གིར་སྐད་ཡིག་འདྲ་མ་འདྲ་མི་རིགས་འདྲ་མ་འདྲ་ཨ་ནི་ཁ་ཤས་ཅིག་ད་ས་ཁུལ་ཁ་ཤས་ཅིག་ད་ཐག་རིང་ལུང་ཁུག་ཕྱི་ལོགས་དང་འབྲེལ་བ་ཞེ་དྲག་བྱུང་མ་མྱོང་མཁན། དེང་དུས་ཀྱི་ཤེས་ཡོན་རྩ་བ་རང་ནས་མེད་མཁན་དེ་འདྲ་ཡིན་པ་དེ་མ་ཤེས་པ་བྱས། ཨ་ནི་དེ་ཤེས་པ་ཡིན་ན་ཕ་གིར་ད་འཛིན་སྐྱོང་བྱེད་ཡ་གི་སྒྲིག་གཞི་གཏན་འབེབས་བྱེད་ག་འདྲས་བྱེད་ཀྱི་ཡིན་པ། ས་ཁུལ་སོ་སོ་ལ་རང་དབང་ག་འདྲས་སྤྲད་ཀྱི་ཡིན་པ། དབུས་གཞུང་ག་འདྲས་བསྐྱང་གི་ཡིན་པ། དེ་ཚོ་གི་འཆར་གཞི་སྒྲིག་ཐུབ་དགོས་རེད་བ། ད་འདིའི་རྒྱུས་མངའ་མེད་པ་བྱས་བྱས་ནས། དངོས་སུ་ཕ་གིར་འགྲོ་དུས་ཨ་ནི་དཀའ་ངལ་མང་པོ་ཞིག་འཕྲད་འདི་ཡི་གི་མཇུག་འབྲས་དེ་ཨ་ནི་ད་ལྟ་མུ་མཐུད་ནས་ཡོང་གི་ཡོད་རེད་ཨོ་དེ་འདྲ་ཅིག་བཤད་གི་འདུག་དེ་ནས་རྐྱེན་རྩ་གཅིག་འདི་རེད་ཤག་ད་པ་ཀི་སི་ཐན་ནང་ལ་དྲག་པོའི་དཔུང་དམག་དེ་གནད་འགག་ཆེན་པོ་ཞིག་ཆགས་ཀྱི་ཡོད་རེད་བ་ག་དུས་ཡིན་ན་ཁོང་ཚོ་དང་བསྟུན་དགོས་ཡ་ཆགས་ཀྱི་ཡོད་རེད་ཡིན་ན་ཡང་དྲག་པོའི་སྒྲིག་འཛུགས་པན་ཇཱ་པི་མི་རིགས་ཀྱིས་བཟུང་བསྡད་ཡོད་རེད་དཔོན་པོ་མང་ཆེ་བ་ཨ་ནི་པཱན་ཇཱ་བི་མི་རིགས་དང་ལས་འགན་གནད་འགག་ཆེ་བ་ཚང་མ་པཱན་ཇཱ་བི་ལག་ཏུ་ཟིན་བྱས་ནས། མི་རིགས་མ་འདྲ་གཞན་དག་ཚོ་གི་མི་དྲག་པོའི་སྒྲིག་འཛུགས་ཀྱི་དཔོན་རིགས་མཐོ་གྲས་ལ་སླེབས་སོང་ན་དེ་ཚོ་ལ་ལྟ་སྟངས་མི་བདེ་བ་དང་དོགས་ཟོན་ཁོ་རང་བྱས་ནས་བསྡད་བྱས་ནས། ལས་འགན་དེ་ཚོ་སྤྱི་བཏང་དེ་འདྲ་འགན་ཆེན་པོ་མེད་པ་དེ་འདྲ་སྤྲད་དེ་འདྲ་བྱེད་ཀྱི་ཡོད་རེད། དེ་འདྲ་ཡིན་ཙང་དེའི་གི་དམག་མིའི་སྒྲིག་འཛུགས་ཀྱི་དབང་ཆ་མང་ཆེ་བ་པན་ཇཱ་པི་དེ་ཚོར་ཟིན་དུས་དེ་ལ་འཁོན་འཛིན་ཆེན་པོ་བྱེད་ཀྱི་ཡོད་རེད་ད་མི་རིགས་གཞན་དག་ཚོ་གིས་དེ་རྒྱུ་མཚན་གཉིས་པ་དེ་ཆགས་ཀྱི་འདུག་ཨ་ནི་རྒྱུ་མཚན་གསུམ་པ་དེ་ལ་པ་ཀི་སི་ཐན་ནང་ལ་ཆབ་སྲིད་ཚོགས་པ་ཆེ་ཁག་དེ་ཨ་ནི་མུ་སི་ལིམ་ལིག་དང་ད་ལྟ་པ་ཀི་སི་ཐན་པིཔལ་སི་པཱ་ཏི་གཉིས་ཆགས་ཀྱི་ཡོད་རེད་བ་དེ་གཉིས་རྒྱལ་ཁབ་ཡོངས་ཀྱི་མི་མང་གི་བསམ་འདུན་ལ་བརྩི་སྲུང་མ་བྱས་པ་བྱས་ཁོ་རང་ཚོ་གི་རྒྱབ་སྐྱོར་བྱེད་མཁན་ཚོ་ལ་བསྟུན་མཁས་བྱས་བྱས་ནས་དཔེར་ན། མུ་སླིམ་ལིག་ཡིན་ན་པན་ཇ་པི་གི་མི་མང་གི་རྒྱབ་སྐྱོར་བྱས་ཨ་ནི། པན་ཇ་པི་མི་རིགས་ཚོ་ལ་བསྟུན་མཁས་བྱས་ཨ་ནི། ཡང་པ་ཀི་སི་ཐན People's Party གི་ཡིན་པ་ཡིན་ན་སིནྡ་མི་རིགས་དང་ཨ་ནི་སིནྡ་གི་བདེ་དོན་ལ་ཤུགས་ཆེ་བ་བལྟས་བྱས་ནས་བསྡད་ཀྱི་ཡོད་རེད། མི་རིགས་བྱེ་བྲག་པ་དང་ཆབ་སྲིད་ཀྱི་ཚོགས་པ་ཚོ་སོ་སོས་སོ་སོ་གི་ཁོངས་སོ་སོ་ལ་བལྟས་བྱས་ནས་བསྡད་པ་མ་གཏོགས་རྒྱལ་ཁབ་ཡོངས་ལ་བདེ་དོན་ལ་མ་བལྟས་པ་བྱས་འདི་གིས་ཕ་གིར་རྙོག་དྲ་ཆེན་པོ་བཟོས་པ་རེད་ཟེར་བ་རེད། ད་ལྟའི་ཆ་ལ Muslim League དང People's Party གཉིས་ཆ་གཞུང་ཟིན་བསྡད་ཡོད་རེད། ཨེ་མ་ཡིན་པ་ཡིན་ན་དེ་གཉིས་རྩ་བ་རང་གི་མཐུན་གྱི་ཡོད་མ་རེད་ད་ལྟ་དེ་ལྟ་དགོས་པའི་དབང་གིས Imran Khan ལ་ཁ་གཏད་བྱ་ཡ་ཆེད་དུ་ཨ་ནི་ཁོ་གཉིས་ལས་ཀ་མཉམ་དུ་བྱས་བ་མ་གཏོགས་གཞན་ནམ་རྒྱུན་མཐུན་གྱི་ཡོད་མ་རེད། དེ་ནས་རྒྱུ་མཚན་གཅིག་འདི་ཡོད་རེད་ད་སྔན་མ་རྒྱ་གར་དང Pakistan གཉིས་རང་བཙན་ཆགས་པའི་སྐབས་ལ Pakistan གི་ས་ཁུལ་དེ་ནས Hindu ཡོད་པ་ཚོ་རྒྱ་གར་ལ་ཚུར་ཡོང་རྒྱ་གར་ནང་ལ་ཡོད་པའི་མུ་སི་ལིམ་ཚོ་པཱ་ཀི་སི་ཐན་ལ་འགྲོ་མཁན་མང་པོ་ཞེ་པོ་ཅིག་བྱུང་བ་རེད་པ། རྒྱ་གར་ནས་ཕར་འགྲོ་མཁན་ཚོ་ལ་མུ་ཧཱ་ཇིར་ཟེར་གི་བ། ད་ལྟ་ཨུར་དུའི་སྐད་རྒྱག་མཁན་མུ་ཧཱ་ཇིར་ཟེར་ཏེ། དངོས་གནས་བྱས་པ་ཡིན་ན་སྔན་མ་པཱ་ཀི་སི་ཐན་ཟུར་དུ་དགོས་ཡོད་ཟེར་མཁན་གྱི་ད་ལས་ཀའི་སྣེ་ཁྲིད་བྱེད་མཁན་མང་ཆེ་མུ་ཧཱ་ཇིར་གྱི་མི་རིགས་དེ་ཆགས་ཀྱི་ཡོད་རེད་རྒྱ་གར་ནང་ནས་སྐྱེས་པ་དང་འཚར་ལོངས་བྱུང་བ་ཚོ་ཡིན་ན་ཕར་འགྲོ་དུས་ཕ་གི་ས་གནས་ཀྱི་མི་མང་ཚོ་གིས་ཨ་ནི་མོ་ཧ་ཇིར་ལ་ཕར་དེ་ལྟ་སྟངས་ངན་པ་བལྟས་བྱས་ཁོ་ཚོ་ཡུལ་གྱར་བ་ཨ་ནི་ས་ཆ་སྤོས་ནས་ཡོང་མཁན་ཕྱི་མི་རེད་བྱས་ནས་ག་དུས་ན་བརྙས་བཅོས་བཏང་བྱས་འདི་འདྲ་བྱེད་ཀྱི་འདུག་ཨོ་འདི་གི་ད་རྒྱུ་མཚན་བཞི་པ་འདི་ཨོ་འདི་ཆགས་ཀྱི་འདུག་ལགས་ལེགས་ཨ་ནི་ད་ག་ནང་བཞིན་པཱ་ཀི་སི་ཐན་ནང་ལ་དྲག་པོའི་དཔོན་རིགས་དེ་ཚོས་ཨ་ནི་ཞི་བའི་སྲིད་གཞུང་མགོ་རྟིང་སློག་པ་དང། ད་ག་ནང་བཞིན་ཅིག་གི་སྲིད་བློན་རིམ་པ་ཅིག་ཕྱིར་འབུད་བཏང་པ་སོགས་ཀྱི་ལོ་རྒྱུས་ཡོད་རེད་དེ་ཚོའི་སྐོར་ལ་རོབ་ཙམ་ཅིག་གསུངས་གནང་དང། ལོ་ལེས། འདི་འདྲ་རེད། པཱ་ཀི་སི་ཐན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལ་རང་བཙན་རྒྱལ་ཁབ་ཆགས་བྱས་ནས་དེ་ནས་བཟུང་བྱས་ནས་ད་དམག་མི་གིས་ཨ་ནི་ཞི་བའི་སྲིད་གཞུང་མགོ་རྟིང་སློག་ཡས་ཀྱི་ཐབས་ཤེས་ཐེངས་དྲུག་སྤྱད་བཞག་ཐེངས་དྲུག་ནས་གསུམ་ལམ་ལྷོངས་བྱུང་བཞག་གསུམ་ལམ་ལྷོངས་བྱུང་མི་འདུག་ད་ངས་ལམ་ལྷོངས་བྱུང་བ་ཚོ་ཞུས་པ་ཡིན་ན། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོའི་ནང་ལ་ཨ་ནི་པ་ཀི་སི་ཐན་གྱི་ད་ལྟ་དམག་དཔོན Iskandar Mirza ཟེར་ཅིག་བྱུང་ཞག་ཁོ་རང་གིས་ཨ་ནེ་ཅིག་སྐབས་དེ་དུས་ཀྱི་སྲིད་བློན Firoz Khan Noon ཟེར་ཅིག་དབང་ཆ་ནས་ཕྱིར་ཕུད་བཏང་བྱས་ནས་ད་རྒྱལ་ཡོངས་གྲོས་ཚོགས་སོགས་མེད་པ་བཟོས་ཨ་ནེ་རྒྱལ་ཁབ་ནང་ལ་དྲག་པོའི་སྲིད་གཞུང་བཙུགས་ཡས་ཀྱི་གསལ་བསྒྲགས་བྱས་པ་དང་མཉམ་དུ་དྲག་པོའི་སྲིད་གཞུང་གི་འགོ་ཁྲིད་དེ་ལ་ཨ་ནེ Ayub Khan སྐབས་དེ་དུས་ཀྱི་དམག་སྤྱི་ཨ་ཡུབ་ཁཱན་བསྐོ་གཞག་བྱས་ཤག་དྲག་པོའི་སྲིད་གཞུང་ད་བཙུགས་དགོས་པའི་རྒྱུ་མཚན་དེ་ཨ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ནས་ལྔ་བཅུ་ང་བརྒྱད་བར་ལ་ལོ་གཉིས་ནང་ཚུད་ལ། སྲིད་བློན་དེ་གཞུང་བརྟན་པོ་ཅིག་ཆགས་མ་ཐུབ་པ་བྱས་ནས་སྲིད་བློན་ཐེངས་མ་བཞི་ཙམ་འཕོ་འགྱུར་བྱུང་བྱས་ནས་རྙོག་ཟིང་ཟང་ངེ་ཟིང་ངེ་བརྟན་བརླིང་མེད་པར་ཆགས་པ་ཡིན་ཙང་རྒྱལ་ཁབ་ཀྱི་བརྟན་བརླིང་བརྟན་པོ་ཡོང་ཡག་གི་ཆེད་དུ་ཨ་ནི་རྒྱུ་མཚན་བགྲང་བྱས་ནས་ད་ལྟ

སྲིད་གཞུང་འཛིན་བྱས་ནས། ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་ལོའི་བར་མི་ལོ་བཅུ་གསུམ་རིང། ཨ་ཡུབ་ཁཱན་གྱིས་དབང་ཆ་ཟིན་ནས་བསྡད་ཤག་དེ་ནས་གཉིས་པ་དེ་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བདུན་ལོ་ལ་བདུན་ཅུ་དོན་བདུན་གྱི་ཉི་མ་གཅིག་ཨ་ནི་མཚན་ནག་ཁུང་ལ་པཱ་ཀི་སི་ཐན་གྱི་སྐབས་དེའི་དམག་སྤྱི་ཛི་ཡ་ཨུལ་ཧཱག་གིས་ཨ་ནི་མང་ཚོགས་ཀྱིས་འོས་འདེམས་བྱས་པའི་སྲིད་བློན

སྐབས་དེ་དུས་ཀྱི་ད་ལྟའི་འདི་ཡོང་རྐྱེན་ལྟེ་བ་དེ་ག་རེ་བྱས་འདུག་ཟེར་ན། ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བདུན་ལོ་ལ་རྒྱལ་ཡོངས་འོས་བསྡུ་བྱས་འདུག་རྒྱལ་ཡོངས་འོས་བསྡུ་བྱས་པའི་ནང་ལ། སྐབས་དེ་དུས་ཨ་ནི་རྒྱལ་ཞེན་གྱི་ལྟ་བ་འཁྱེར་མཁན National Alliance ཚོགས་པ་ཟེར་གཅིག་བྱུང་ཞག་ཁོང་ཚོའི་བསམ་པ་ལ། འོས་བསྡུའི་རྒྱལ་ཁ་ཐོབ་ཀྱི་རེད་རེ་བ་ཆེན་པོ་ཞེ་པོ་བྱས་ཡོད་ན། འོས་བསྡུའི་གྲུབ་འབྲས་ཐོན་པའི་སྐབས་ལ་ཨ་ནི་ཨ་ད། People's Party། ལ་བབས་ཏེ་བློ་ཡུལ་ལ་ཤོང་མ་ཐུབ་པའི་རྒྱལ་ཁ་ཆེན་པོ་ཐོབ་ཅིང། དེ་འདྲ་བྱས་ཙང་ཨ་ནི་ཨའི་ཁ་གཏད་ཀྱི་ཚོགས་པ་དེ་གིས་ཨ་ནི་ངོ་རྒོལ་ཟིང་ལོང་དེ་འདྲ་བྱུང་བྱས་ནས་དེའི་གི་རྐྱེན་པས་ཨ་ནི་ད་རྒྱལ་ཁབ་ནང་ལ་བརྟན་བརླིང་ཡོང་བའི་ཆེད་དུ་ཨ་ནི

ཨ་ནི་དྲག་པོའི་སྲིད་གཞུང་བཙུགས་པའི་གསལ་བསྒྲགས་བྱས་རྒྱལ་ཁབ་ནང་ལ་ཡོད་པའི་ད་རླུང་འཕྲིན་དང་བརྙན་འཕྲིན་དང་གཞུང་གི་ལས་ཁུངས་ཚོ་མང་ཆེ་བ་ཨ་ནི་དྲག་པོའི་གི་སྟངས་འཛིན་འོག་ལ་བཞག་བྱས་ནས་རྗེས་ལ་བཅད་པ་ཡིན། Nawaz Sharif ཚེ་བཙོན་གྱི་ཉེས་ཆད་བཏང་གི་ཡིན། བྱས་བཞག་དེ་ཡིན་ན་ཡང། ཕྱི་ལོ་ཉིས་སྟོང་ཐམ་པའི་ལོ་ལ་ཨ་ནི་ཡང་གློ་བུར་ལ་རྒྱུགས་ཁོ་རང་གི་ཅིག་བསམ་བློ་གཏོང་སྟངས་ལ་འགྱུར་བ་བཏང་བྱས་ནས་ཨ་ནི་ཚེ་བཙོན་གྱི་ཉེས་པ་དེ་ཆག་ཡང་བཏང་ཨ་ནི་ཁོ་རང་སཱའུ་ཏི་ཨ་རེ་པི་ཡ་ལ་ནཱ་ཝ་ཤ་རིབ་སཱའུ་ཏི་ཨ་རེ་པི་ཡ་ལ་རྒྱང་ཕུད་བཏང་བ་བཟོ་ཅིག་བྱས་བཞག་སྐབས་དེ་དུས་པ་ཀི་སི་ཐན་གྱི་ཞི་བའི་འགོ་ཁྲིད་གཞུང་མགོ་རྟིང་སློག་པའི་དོན་རྐྱེན་གཙོ་བོ་དེ་སྐབས་དེ་དུས་ནཱ་ཝ་ཤ་རིབ་ཀྱིས་ཨ་ནི་དྲག་པོའི་དཔོན་རིགས་མང་པོ་ཅིག་དགོངས་པ་བཏང་ཡག་གི་འཆར་གཞི་བྱས་བྱས་ནས་དགོངས་པ་བཏང་ཡག་གི་འཆར་གཞི་བྱས་པ་འདི་ཨ་ནི་དམག་མི་གིས་ཤེས། དམག་མི་གིས་ཤེས་ཙང་དམག་མི། འདི་འདྲས་བྱས་ན་འགྲིག་གི་མི་འདུག་ཟེར་བྱས་ནས་ཨ་ནི་མོ་ཤེ་རབ་ལ་རྒྱབ་སྐྱོར་བྱས་བྱས་ནས་ཨ་ནི་ཁྱེད་རང་གིས་ད་དབང་ཆ་རྩིས་ལེན་དགོས་འདུག་ཟེར་བྱས་བྱས། འདི་འདྲས་གནས་ཚུལ་བྱུང་ཤག་མོ་ཤེ་རབ་གིས་ད་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ནས་ཉིས་སྟོང་བརྒྱད་བར་ལ་ལོ་བཅུ་གཅིག་རིང་གཞུང་འཛིན་དབང་ཆའི་ཐོག་ལ་བསྡད་ཤག། དེ་ནས་ད་ཉེ་ལམ་པ་ཀི་སི་ཐན་གྱི་སྲིད་བློན་ཟུར་པ་ཨིམ་རཱན་ཁཱན་ད་འཛིན་བཟུང་བྱས་པའི་སྐབས་ལ་ཡང་ཆེས་མཐོའི་ཁྲིམས་དཔོན་གྱིས་འཛིན་བཟུང་བྱས་པ་དེ་ཁྲིམས་འགལ་ཡིན་ལུགས་བརྗོད་དེ་ཁོང་གློད་བཀྲོལ་གཏོང་དགོས་པའི་བཀོད་ཁྱབ་བཏང་སྟེ་གློད་བཀྲོལ་བཏང་ཡོད་རེད། དེའི་ཐོག་ལ་ཡང་པ་ཀི་སི་ཐན་གཞུང་དང་ཨིམ་རཱན་ཁཱན་གཉིས་ཀྱིས་ག་རེ་བཤད་ཀྱི་འདུག་བས།
ད་ལྟའི་རྙོག་དྲ་དེ་ཡོང་རྐྱེན་གཙོ་བོ་གཅིག་འདི། Imran Khan སྲིད་བློན་ཡིན་པའི་སྐབས་ལ་སྲིད་བློན་ལ་ལག་རྟགས་སྤྲད་པ་དེ་ཚོ་བེད་སྤྱོད་ལོག་པ་བཏང་བཞག་སྒེར་གྱི་ཆེད་དུ་ལག་རྟགས་བཙོང་དེ་འདྲས་བྱས་བཞག་ཨ་ནི་ཡང་གཅིག་ལ་ས་ཁང་དེ་འདྲ་ཉོ་སྒྲུབ་བྱེད་པའི་སྐབས་ལ་ལྐོག་ཟ་ཞེ་དྲག་བྱས་དེ་འདྲ་གི་རྙོག་དྲ་བྱུང་བྱས་ནས་གྲོས་ཚོགས་ནང་ལ་ད། གྲོས་ཚོགས་འཐུས་མི་ཚོས་གི་འོས་བསྡུ་བྱས་བྱས་ནས་ཁོང་རང་ལ་ཡིད་ཆེས་མེད། མར་ལས་གནས་ནས་ཕུད་པ་རེད་བ། ད་ཡིན་ན་ཨིམ་རན་ཁཱན་གི་ཟེར་སྟངས་དེ་ཕྱི་ལོགས་ནས་བརྒྱུད་སྐུལ་བྱས་པ་ཅིག་རེད། དམིགས་བསལ་གི་ཨ་རི་དང་དེ་ཚོ་ནས་བརྒྱུད་སྐུལ་བྱས་པ་ཅིག་རེད། དེ་འདྲས་བྱས་ནས་ད་རྙོག་དྲ་བྱུང་བ་རེད་ཡིན་ན་ཡང་ཨ་ནི་གཞུག་ལ་ད་ཨིམ་རན་ཁཱན་འཛིན་བཟུང་བྱེད་ཡག་གི་འདི་བྱེད་དུས་ཆེས་མཐོའི་ཁྲིམས་ཁང་གིས་ཨ་ནི་འཛིན་བཟུང་བྱས་ན་འགྲིག་གི་མ་རེད་ཁ་གསོ་རེད། འདི་ཁྲིམས་ལུགས་དང་མཐུན་གི་མི་འདུག་ཅེས་ཁོ་གློད་གྲོལ་བཏང་དགོས་གི་རེད་ཟེར་དུས་ཨ་ནི་གློད་གྲོལ་ཐོབ་པ་རེད་བ། ཡིན་ན་ཡང་ད་ད་ལྟ་གཞུང་གི་དཔོན་པོ་ཚོས་ག་རེ་ཟེར་བ་རེད་ཟེར་ན་ད་ལྟ་ཨིམ་རན་ཁཱན་གྱི་ཐོག་ལ་བྱུང་བ་ནང་བཞིན་སྔོན་མ་ནཱ་ཝཱཟ་ཤ་རིབ་ལ་བྱུང་བ་རེད། ནཱ་ཝཱཟ་ཤ་རིབ་དབང་ཆ་ནས་ཕུད་པའི་སྐབས་ལ་ཆེས་མཐོའི་ཁྲིམས་ཁང་གིས་ཐེ་ཇུས་ག་ག་བྱས་མ་སོང། ད་ལྟ་ཆེས་མཐོའི་ཁྲིམས་ཁང་དེ་གིས་ཨིམ་རན་ཁཱན་གྱི་ཕྱོགས་གཅིག་ཏུ་དེ་འདྲས་ཀྱི་རྙོག་དྲ་ལངས་བསྡད་པ་རེད། ཨོ་ལགས་སོ། འདི་གའི་ཁ་ཕྱོགས་ག་འདྲ་འདྲ་ཅིག་འགྲོ་ས་ཡོད་མེད་འདི་ད་ལྟ་ཚོད་དཔག་བྱེད་ཁག་པོ་ཞེ་པོ་ཅིག་ཆགས་བསྡད་ཡོད་ས་རེད། ཨོ་ལགས་སོ། ད་ལྟ་ང་ཚོས་པ་ཀི་སི་ཐན་གྱི་རྒྱལ་ནང་གི་གནད་དོན་སྐོར་ལ་ཡང་ང་རང་ཚོར་བཀའ་འདྲི་ཞུས་པ་རེད། དེ་མ་ཡིན་པར་ད་པ་ཀི་སི་ཐན་དང་ཁྱིམ་མཚེས་རྒྱ་གར་གཉིས་བར་ལ་ག་དུས་ཡིན་ནའི་ཡང་དགྲ་ཁ་གཏད་ཀྱི་འདུ་ཤེས་ཤིག་ཟིན་པ། འདི་འདྲས་ཅིག་ཡོད་རེད་བྱས་ཙང་དེ་ཚོའི་རྒྱུ་མཚན་ག་རེ་འདྲ་བ་ཆགས་ཀྱི་ཡོད་རེད། པ་ཀི་སི་ཐན་དང་ད་ལྟ་རྒྱ་གར་གཉིས་བར་ལ་དམག་འཐབ་དེ་འདྲ་ཐེངས་བཞི་བྱུང། དམག་འཐབ་ཐེངས་བཞི་བྱུང་པའི་ནང་ནས་གསུམ་ཇམ་མུ་ཀ་ཤི་མིར་གྱི་གནད་དོན་དང་ཨ་ནི་གཅིག་ད་ལྟ་སྔོན་མ་ཤར་པ་ཀི་སི་ཐན་དེ་གཞུག་ལ་རང་བཙན་ཆགས་བྱས་ནས་བང་ལ་དེ་ཤ་ཆགས་པ་ཨོ་དེ་ཡི་གནད་དོན་དང་འབྲེལ་བའི་ཐོག་ནས་བྱུང། དང་པོ་དེ་རྒྱ་གར་དང་པ་ཀི་སི་ཐན་གཉིས་ཆར་རང་བཙན་ཐོབ་ཚར་དུས་སྐབས་ལ་དབྱིན་ཇི་གིས་དེ་བྱེད་ཀྱི་འདུག་ག་རྒྱ་གར་ནང་ལ་ཡོད་པའི་དེ་དུས་རྒྱལ་ཕྲན་མང་པོ་ཅིག་ཡོད་ཙང་རྒྱལ་ཕྲན་སོ་སོ་ལ་ཨ་ནི་རྒྱ་གར་མཉམ་དུ་བསྡད་ག་སོ་སོ་རང་བཙན་བྱེད་ག་ཟེར་དུས་དེ་འདྲས་ཀྱི་གདམ་ཀ་སྤྲད་ཤག་གདམ་ཀ་སྤྲད་ཙང་ད་ཇམ་མུ་ཀ་ཤི་མིར་ནང་ལ་མི་དམངས་མང་ཆེ་བ་ད་ཧིན་དུ་ཡོད་ད་ཡོད་རེད་དེ་མང་ཆེ་བ་ད་ད་ཨིསི་ལམ་གྱི་ཆོས་བྱེད་མཁན་བྱས་ཨ་ཡིན་ན་ཡང་རྒྱལ་པོ་དེ་ཧིན་དུ་གི་རྒྱལ་པོ་རེད་འདུག་ག་ད་ད་མཧཱ་ར་ཇཱ་ཧ་རི་སིང་ཟེར་ཅིག་བྱུང་ཤག་དེ་མཧཱ་ར་ཇཱ་ཧ་རི་སིང་གིས་ཨ་ནི་ང་ཚོ་རྒྱ་གར་མཉམ་དུ་བསྡད་ཀྱི་ཡིན་ལབ་ཙང་ད་ཨ་ནི་པཱ་ཀི་སི་ཐན་གྱི་མུ་སི་ལིམ་མི་མང་ཚོས། འདི་རྦད་དེ་འགྲིག་གི་མི་འདུག་ཟེར་ཕ་གི་མི་མང་མང་ཆེ་བ་ཨི་སི་ལམ་གྱི་ཆོས་ལུགས་ཉམས་ལེན་བྱེད་མཁན་རེད། ཧ་རི་སིང་གྱིས་ཁོ་ཚོ་བློས་བཏང་བྱས་ནས་རྒྱ་གར་མཉམ་དུ་བསྡད་ཀྱི་ཡིན་ཟེར་དེ་ལ་རྩ་བ་ནས་འགྲིག་གི་མི་འདུག་ཟེར་དེ་དམག་དྲངས་བྱས་ནས་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་གྱི་ལོ་མཇུག་ནས་བཞི་བཅུ་ཞེ་བརྒྱད་ཀྱི་ལོ་མགོ་ཚུན་བར་དུ་དམག་རྒྱག་བྱས་དེ་དུས་དམག་དེ་དངོས་གནས་ཁོ་རང་རྦད་དེ་གཉིས་ཆ་དམག་དཔུང་བཏང་བྱས་ནས་སུ་ར་ལྕགས་ཁྲབ་འཁོར་ལོ་དང་འདི་འདྲ་བཏང་བྱས་ནས་དམག་ཤུགས་ཆེན་པོ་ཞིག་ཅིག་ལངས་ཤག་ད་དེའི་དམག་དེ་གཞུག་ལ་ཨ་རི་དང་ར་ཤི་ཡ་གི་བར་འདུམ་བྱས་བྱས་ནས་ཨ་ནི་ཏཱ་ཤི་ཀཱན་ཏུ་ཆིངས་ཡིག་ཟེར་ཅིག་བཞག་འདུག་པ་ཆིངས་ཡིག་དེ་བཞག་བྱས་ནས་ཨ་ནི་མེ་འཕེན་མཚམས་འཇོག་བྱས་འདི་འདྲས་བྱུང་ཤག་ད་དེའི་གི་ཨ་ནི་ག་སོ་ར་མཇུག་འབྲས་འདི་ག་རེ་ཆགས་པ་རེད་ཟེར་ན་དམག་དེ་གི་རྗེས་ལ་ཀ་ཤི་མིར་གི་ལུང་གཤོང་དང་ལ་དྭགས་ཇམ་མུ་དེ་ཚོ་ཨ་ནི་རྒྱ་གར་གི་ཁོངས་གཏོགས་ལ་ཆགས་ཨ་ནི་ཀ་ཤི་མིར་གི་ཆ་ཤས་ཅིག་ད་པ་ཀི་སི་ཐན་ད་ལྟ་པ་ཀི་སི་ཐན་ཚོས་ཨ་ཟཱད་ཀ་ཤི་མིར་ཟེར་འདུག་ག་དེ་དང་ཨ་ནི་གྷིལ་གྷིཏ་བྷལ་ཏི་སི་ཐན་ཟེར་དེ་པ་ཀི་སི་ཐན་གི་ལག་ལ་བཟུང་ཐུབ་པའི་གི་དེ་འདྲའི་གནས་ཚུལ་ཅིག་བྱུང་ཤག། དེ་ནས་གཉིས་པ་དེ་ད་འདི་རེད། ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔ་ལ་འདི་ཡི་པ་ཀི་སི་ཐན་ནས་ཕ་ནས་གསང་བའི་ཐོག་ནས་གསང་འཛུལ་བྱེད་མཁན་དེ་འདྲ་བཏང་བྱས་ནས་དེ་འདྲས་ཀྱི་དམག་དེ་ཚོ་ཡང་དམག་ཆེན་པོ་དེ་འདྲ་རེད་མི་འདུག་ཆུང་ཆུང་དེ་འདྲས་ཨ་ནི་རྒྱ་གར་གྱི་ཁ་གཏད་བཅག་བྱས་འདི་འདྲས་ཅིག་བྱུང་ཤག་དེ་ནས་ཅིག། ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་ལོ་ལ་འདི་བང་ལ་ཏེས་ཀྱི་རང་དབང་འཐབ་རྩོད་དང་འབྲེལ་བའི་སྐོར་ནས་དམག་བརྒྱབ་ཤག་ཨ་ནི་སྐབས་དེ་དུས་ཤར་པ་ཀི་སི་ཐན་ན་ཡོད་པའི་པ་ཀི་སི་ཐན་དམག་དཔུང་ཚོ་ཚོ་རྒྱ་གར་གྱིས་ཕམ་ཉེས་བཏང་ཨ་ནི་བང་ལ་ཏེས་ཟེར་གྱི་རྒྱལ་ཁབ་ཅིག་རང་བཙན་རྒྱལ་ཁབ་ཅིག་གསར་དུ་བཙུགས་པ་རེད་བ་འོ་དེ་བྱུང་ཤག་གསུམ་པ་དེ་བཞི་པ་དེ་ལ་དེ་རེད་ཤག་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོ་ལ Kashmir དང Ladakh གི་དཀྱིལ་དེ་ན་ད་ལྟ Kargil ཟེར་གྱི་ཡོད་རེད Kargil ནས་ཨ་ནི Pakistan གི་ཡང་གསང་བའི་ཐོག་ནས་དམག་མི་བཏང་བྱས་ནས་འཇབ་དམག་དེ་འདྲ་བཏང་བྱས་ནས་གཏོར་རྒོལ་གཏོང་ག་ཡོང་ཙང་ཨ་ནི་ཡང་དེའི་སྐབས་ལ་ཨ་ནི། རྒྱ་གར་དང Pakistan གཉིས་བར་ལ་ད་དམག་འཐབ་ཆུང་ངུ་དེ་འདྲ་བྱུང་ཤག་འོ་དེ་དེ་འདྲ་རེད་ཤག།